རྒན་ཟླ་བ་བསྟན་འཛིན་མཆོག་རྗེས་སུ་སྐུ་འདི། ད་སྔ་མཚོ་སྔོན་དགེ་ཐོན་སློབ་ཆེན་ནང་གི་དགེ་རྒན་གྱི་ཕྱག་ལས་གནང་བཞིན་ཡོད། འོ་ད་ཁོ་རང་འདི་མཚོ་སྔོན་དགེ་ཐོན་སློབ་ཆེན་ནང་གི་བྱ་བ་འདི་འགོ་མ་བརྩམས་སྔོན་ན་ཁོ་རང་འདི Australia སོང་ཡིན་དུས་འབུམ་རམས་པ་གི་ཕྱོགས་ནས་སློབ་སྦྱོང་བྱས་ནི་ཡོང་ཟིག་ད་དམིགས་བསལ་གི་ཁོ་རང་གི་སློབ་སྦྱོང་གི་ཁ་ཕྱོགས་ཆི་རེད་ཟེར་ན་འདི་སྐད་བརྡ་རིག་པ་རེད་ཁོ་རང་གི་འགྲོ་ས་གི་སློབ་གྲྭ་དེ་ཡིན་ཡང Latrobe། University ཟེར་གོ Latrobe སློབ་གྲྭ་ཆེན་མོ་དེ་ཟིག། ཨོ་ཡ། ད་ནི་དགེ་རྒན་ཟླ་བ། ཁྱོད་བདེ་མོ་ཡིན་ན། བདེ་མོ། རེད་རྒན་ཟླ་བ་བསྟན་འཛིན་ལགས་ད་ནི་ཁྱོད་རང་གི་ཕ་ཡུལ་ད་ད་ནི། སློབ་སྦྱོང་གི་གོ་རིམ་དེ་རགས་ཙམ་ཟིག་ངོ་སྤྲོད་བྱེད་ན། ཡ། ངའི་ཕ་ཡུལ་ན་གི་སི་ཁྲོན། ཞིང་ཆེན། ད་ནི་ལིའང་ཧྲན་ཁུལ། ཞི་ཁྲང་གྲོང་ཁྱེར། རེད། རེད་ད་ནི། ང་ཆོ། ཕ་ཡུལ་ཕྱོགས་གི་ཁ་སྐད་ཟིག་ཡོད་ནི་རེད་ཁ་སྐད་གི་མྱིང་ང། ང་ཅོག་ཕ་ང་ཅོག་གི་ཁ་སྐད་ནང་ན་རྣམ་བཞི་ཁ་ཐོ་ཟེར་ནི་རེད་ཡ། འོ་རེད། རྣམ་བཞི་ཁ་ཐོ། རང་གིས་རང་ལ་རྣམ་བཞི་ཟེར་ནི་རེད། རེད་རྣམ་བཞི། དེ་ལྟར་རྣམ་བཞི་ཟེར་གོ་ནི་ནང་དོན་ཆི་རེད་ཟེར་ན་ད་བོད་ཟེར་གོ་ནི་གི་ནང་དོན་འདི་རེད་ཡ། རེད་རེད་རེད། དཔེར་ན་ང་ཅོག་ལྷ་ས་ནས་བོད་པ་ཟིག་ང་ཅོག་ཕ་ཡུལ་སོང་དེ་ངའི་ཨ་ཕ་མ་ལ་ངོ་སྤྲོད་བྱེད་དུས་ད་ཤོག་འོ་འདི་ལྷ་ས་གི་རྣམ་བཞི་རེད་ཟེར་འདི་ངོ་སྤྲོད་གོ་ནི་རེད་མ་གཏོགས་ལྷ་ས་གི་བོད་ཟེར་ནི་མ་རེད་ང་ཅོག། རེད་རེད་རེད།

རྣམ་བཞི་ཁ་ཐོ་ཟེར་གོ་ནི་ནམ་ད་ནམ་མཁའ་ལ་གོ་ནི་རེད་མོ། དེ་ནས་བཞི་ཟེར་གོ་ནི་གི་ནང་དོན་ད་བྱ་བཞི། ཨང་རེད། དེ་ནས་ཁ་ཐོ་ཟེར་གོ་ནི་ཟེར་གོ་ནི་དེ་ད་ང་ཆོག་གི་བོད་ཡིག་ཐོག་སྐད་ཆ་གི་སྐད་ཡོད་ཀ་རེད། ས་ཀ་བཏགས་སྐ་ད་བཞག་སྐད་དེ། དེ་གི་རྗེས་འཇུག་རྗེས་འཇུག་ད་རེད་མོ། རེད། དེ་ནས་ད་གི་སྒྲ་འགྱུར་སོང་དེ་ད་ཨང། སྐད། ང་ཆོག་ཨ་མདོ་སྐད་ནང་ད་རྗེས་འཇུག་སྒྲ་ས་རུ་ཐོན་ནི་རེད་མོ་དེ་ད་སྐད་རེད། དོ་དཔེར་ན། ཨ་མདོ་ང་ཆོག་ད་བྱིས་གོ།

འདི་གི་ད Australia མ་སོང་གོང་ན་ཁྱོད་རང་གི་སློབ་སྦྱོང་གི་གོ་རིམ་དེ་ཅིག་ངོ་སྤྲོད་བྱེད་ན། ཡ་ཡ་ཁྱོད་ཀྱི་གོ་རིམ་ད་གཙོ་བོ་ང་ཆུང་དུས་ནས་ད་སློབ་ཆུང་ཡིན་ན་ང་ཆོ་གི་སྡེ་བ་ནང་གི་སློབ་ཆུང་ཡིན་ན་རེད་དེ་ནི་ཕལ་ཆེར་ད་ཨོ་དེ་རྣམས་བཤད་དགོས་ཟིག་ཡོད་ན་ཆི་རེད་ཟེར་ན་ང་ཆོ་སློབ་ཆུང་ཁྱེད་ཁྱོད་རང་མ་ཡིན་ནམ་ཁྱོད་ད་སློབ་ཆུང་ཡིན་དུས་བོད་ཡིག་བོད་སྐད།

དེ་ནས་བོད་ཡིག་སློབ་གྲྭ་ནས་ལོ་བཞི་ལོ་བཞི་དེ་དག་ནས་དེ་ནང་ནས་ལོ་སྟོང་ལོ་སྟོང་ནང་ན་ངས་སྐད་ཡིག་གི་ཆུང་ཆུང་ང་ཆ་འཛིན་གྲྭ་ཟེར་ཡོང་ན་རུང་རེད་རེད་འཛིན་གྲྭ་དེ་གཉིས་ཀྱང་ཕྱོགས་བསྡུས་འཛིན་གྲྭ་ཟེར་ནི་རེད་ད་རེད་ཕྱོགས་སོ་སོ་ནས་ཚུར་བསྡུས་དང་ཟེར་གོ་ནི་ནང་དོན་དེ་རེད་མོ་ད་རྒྱ་སྐད་ཀྱིས་བཤད་ན་ད་རྩ་སང་ཕན་ཟེར་ནི་རེད་ད་རེད་རེད་རེད་ང་ཆོ་ཕ་ཡུལ་ཕྱོགས་སློབ་མ་ཆོ་ཡིན་ཆོག་འོ་ཡིན་ནོ་ཡིན་ན་རང

དེ་འདྲ་དེ་ཡིག་ཡོད་ཀ་བོད་ཡིག་སློབ་དེབ་ཡོད་ཀ་དེ་དང་སོགས་གོ་ནི་མ་རེད་ད་ཐ་སྙད་རེ་རེ་རེ་རེ་བཞིན་དུ་བཙལ་ནས་དེ་མོ་བྱས་དེ་ལོ་ལོ་གསུམ་ཡོད་ཀ་དེ་ས་ལ་དེ་རྒྱུན་འཁྱོངས་བྱས་ཏེ་ད་གཞིགས་ནས་ད་དེ་མོ་ཞིག་བོད་ཡིག་དེ་ནས་སྦྱོང་ནི་རེད་ཨ་ད་བོད་ཡིག་སི་ཁྲོན་བོད་ཡིག་སློབ་གྲྭ་རེད་དེ་ད་ངས་བོད་ཡིག་སྦྱོང་ས་བཀའ་དྲིན་ཞིག་ཡོད་ས་ད་ད་བོད་ཡིག་སློབ་གྲྭ་ཡིན་ན་དེ་ནང་དགེ་རྒན་རླབས་ཆེན་ཞིག་གི་བྱང་ཐང་སྙོན་རྒྱུན་ཡོད་ཀ་དེ་མོ་ད་ག་ཡོད་ན་ར་ཞིག་ཡོད་ན་ད་ག་ར་ཡོད་ན་ཞིག་ད།

ད་ཅིག་འདྲ་མི་འདྲ་ཟིག་ཡོད་གི་ན། རེད། ད་ཅིག་བོད་ཡིག་ད་ཆུང་འབྲིང་ནས་མ་སྦྱངས་དེ་ནས་རྗེས་ནས་སྦྱངས་ནས་ལོ་བཅོ་བརྒྱད་འདྲ་ཟིག་ཐོག་ནས་སྦྱངས། ད་ཕལ་ཆེར་ཅིག་སློབ་གསོ་གི་ད་ཅིག་སྐད་རིགས་འདྲ་མི་འདྲ་ཟིག་ད་ཅིག་མ་ཟིག་རྒྱུས་ལོན་ཡོད་ག། ད་རེད། ཅིག་བལྟས་ན་ད་སྔ་ཅིག་སྐད་རིགས་ཀྱི་ཆ་ནས་ཅིག་ད་དབྱིན་སྐད་ཟེར་གྱི་བོད་སྐད་ཟེར་གྱི་ད་སྐད་རིགས་ཕལ་ཆེར་སྣ་ཆེན་མོ་ཟིག་བཤད་ཤེས་ནི་རེད། རེད། ད་སྐད་རིགས་དང་པོ་ད་ད་ཁོ་ཐོག་ནས་ཕ་ཡུལ་གི།

ཁྱོད་རང་དེའི་སློབ་སྦྱོང་གཅིག་དམིགས་བསལ་གྱི་དེ་འཇུག་འདོན་འདྲ་འདྲ་བྱས་ན་སློབ་གྲྭ་དེའི་ནང་སོང་སྐད་བརྡ་རིག་པ་སྦྱང་འདོད་འདྲ། རེད་ང Australia སོང་ན་ཉིས་སྟོང་བཅུ་བཞི་གི་ལོ་རེད་རེད་བཅུ་བཞི་སོང་ལོ་ག་རེ་སོང་ན་དེའི་འགི་ན་ང་མ་སོང་གི་ན་ང་ཡང Malaysia སོང Malaysia ད་རྒྱ་སྐད་གིས་བཤད་ན Malaysia གི་རྒྱལ་ཁབ་ཆུང་ཆུང་སོང་རེད་དེ་ཐོག་ང་དེའི་སོང་ངས་ཞིབ་འཇུག་སློབ་མ་འདོན་ནི་རེད་རེད་དེའི་གཞི་ནས་ད་ང་དེའི་གཞི་ནས་དེ་བདག་བསོད་ལེགས་སོང་འབུམ་རམས་པ་འབུམ་རམས་པའི། དེ་སྐད་བརྡ་རིག་པ་དེ་སྦྱངས་སོང་ནོ་མོ། རེད། སྐད་བརྡ་རིག་པའི་ཆེད་ལས་དེ་འདམ་ནི་རྒྱུ་མཚན། ད་གཙོ་བོ་ངས་རང་གི་ཆུང་དུས་ཡར་བསླབ་བྱ་ཡོང་ནི་གི་འཚོ་བའི་གོ་རིམ་དེའང་འབྲེལ་བ་ཡོད་གི། རེད། ངས་སྐད་བརྡ་རིག་པ་འདི་སྤྲོ་བ་ཡོད་ནི་རྒྱུ་མཚན་ཆི་རེད་ཟེར་ན་ང་ཆུང་དུས་ནས་ད་ང་ཆོའི་ཕ་ཡུལ་གི་ཁ་སྐད་ཡོད་ཀ། རེད། དེ་ནས་ཡིག་རིགས་སྐད་རྒྱ་སྐད་དབྱིན་སྐད་ད་ཨ་མདོ་སྐད་འདྲ་མིན་སྣ་ཚོགས་ཀྱི་ཁོར་ཡུག་ནང་ཡར་བསླབ་བྱ་ཡོང་ནི་ར། རེད་ད་ངའི་རང་བཞིན་གྱིས་ད་སྤྲོ་བ་དེ་མོ་ཟིག་ཡོང་སོང་ནི་རེད་ཨ་ད་སྐད་ཡིག་གི་དེ་ཚོ་ལ་དེ་ད་ཞིག་དེ་ཚོ་ཤིག་ན་ད་གོ་རིམ་གོང་རིམ་དེ་ནས་ད་དཔེར་ན་རྒྱ་སྐད་མ་ཤེས་གི་ངོ་ན་གོ་ན་ཤིག་ག་ནམ་ལ་དཔེར་ན་རྒྱ་སྐད་དགེ་རྒན་མཆོག་གི་རྒྱ་སྐད་ཀྱི་ལམ་ནས་སློབ་ཁྲིད་ད་མི་གོ་ག་དེ་འདི་ང་ཟེར་བ་གི་དཀའ་གི་མོ་དེ་ནས་དབུས་སྐད་ར་ཅིག་ཁམས་སྐད་ར་དེ་རེད་དེ་དེ་མི་གོ་ད་མི་འཕྲོད་དེ་ཞེས་མགོ་འདི་འདྲ་ཞིག་དཀའ་གི་མོ་སེམས་ཁམས་ནང་ནས་ཞིག་སྐྱིད་པོ་ཟིག་མ་རེད་སྐྱིད་པོ་ཟིག་མ་རེད་དེ་མི་དེ་ན་དེ་མོ་ཟིག།

ཡོད་ག་དེ་ཚོ་སྐད་ཆ་བཤད་སྟངས་དེ་ཚོ་ཚང་མ་ད་ཤི་ངོ་མ་དེའི་སྐོར་ད་ང་ཤི་སྤྲོ་བ་ཕེབས་སོང་ཟེར་ཡ་རེད་རེད་དེ་རེད་ཡིན་ན་ད་ང་ཤོག་ངའི Malaysia སོང་གཞི་ནས་བཤད་རོང་ད་ད་ང་སྐད་བརྡ་རིག་པ་འདི་འགྱོག་ན་ཤི་མི་མཐུན་འདི་ད་ཚན་ཚན་རིག་དང་མཐུན་པའི་དེ་མོ་སྦྱང་ནོ་དེ་ཡོང་ནི་རོང་དེ་སྦྱོང་དང་ད་ད་ཤི་ཕན་ཐོགས་རྒྱུ་རེད་བསམ་དེ་དེ་ལྟར་འདུག་སོང་ནི་རེད། ཨོ་རེད་རེད་ད་མཚོན་ན་ནུ་ཁྱོད་རང་གི་སྐད་ཆ་འདི་འདི་གི་ཐོག་ཉམས་མྱོང་འཚོ་བ་གི་ཉམས་མྱོང་སློབ་སྦྱོང་ཉམས་མྱོང་རེད། ད་རང་གི་ཅིག་ཕ་ཡུལ་གི་སྐད་ཆ་དེ་གི་རེད། རེད། གཞི་དེ་ཆགས་ད་ཅིག་ད་རང་གིས་གསུངས་པའི་སྐད་བརྡ་རིག་པ་འདི་འདེམས་ནང་ཟིག། རེད། རེད་རེད་ད་དེ་ཅིག་སྐད་བརྡ་རིག་པ་ཟེར་ན་དྲང་མོ་བཤད་ན་སྤྱིར་བཏང་གི་ད་འདིའི་ཕྱོགས་ཨ་རྒྱུས་ལོན་མེད་ནི་ང་རང་གིས་མཚོན་ན་ཅིག་ཨོ་སྐད་བརྡ་རིག་པ་ཟེར་གོ་ནོ་འདི་ཨ་གོ་མྱོང་ནི་མ་གཏོགས་ཅིག་དྲང་མོ་བཤད་ན་ཅིག་དཔེ་ཆ་ཟིག་བལྟས་ཡོད་ཨོ་སྐད་བརྡ་རིག་པ་འདི་འདི་རེད་ཀྱང་དགོས་གཞན་པ་ཟིག་གསལ་བཤད་བྱེད་རྒྱུ་ཟིག་ན་ཞིག་དཀའ་མོ་ཟིག་རེད། དེས་ན་ཡིན་གྱི་ན། ཁྱོད་རང་འདི་ནས་ཡིན་གྱི་ན་ང་ཚོ། སྐད་བརྡ་རིག་པ་ཟེར་གོ་ནོ་འདི་སྤྱིར་གྱི་ཆ་ནས་ཅིག། ཅིག་ལོ་རྒྱུས་ཟིག་ན་ཐུང་ཐུང་ཡིན་ན་ཆོག་གི། འདིའི་ཐོག་ནས་ཅིག་སྐད་བརྡ་རིག་པ་འདི། ཅིག་ངོ་སྤྲོད་ཟིག་བྱས་ན། ཡ་ཡ་ཕྱོགས་འདྲེར། ཨོ་ཡ་སྐད་བརྡ་རིག་པ་གི་ལོ་རྒྱུས་ཟི་ན་ད་ལོ་རྒྱུས་ད་དེ་རིང་ང་ཆོ་འདི་ནས་སྟོང་བཟང་པོ་ཟི་ད་བཤད་སང་འགྱོ་ན་མོ་རགས་ཙམ་ཟིག་རེད་རེད་རེད་ད་ལེ་ད་ལེ་ཕལ་ཆེར་སྐད་བརྡ་རིག་པ་གི་ར་ལོ་རྒྱུས་ཡོད་ཡོད་ན་རིག་གོ་ང་ཆོ་དེ་རེད་སོང་ན་དེ་རེད་སོང་ན་ན་སྔ་མོ་སྔ་མོ་ང་ཆོ་གི།

ཕ་ལགས་ཐུགས་ཟིག་མོ། རེད་རེད་རེད། ཕ་ལ་ཐོ་ཟིག་མོ་འགོ་བཙུགས་ནས་དེ་དུས་ཟིག་གི་ཞོག་ཕ་ལ་ཐོ་ཡིན་ན་ཁོ་ཆོས་བརྒྱུད་འདུག་གི་ཤེས་ནོ་ད་ཚོ་གཏན་ཚིགས་རིག་པ་གི་གི་མཁས་པ་ཆེན་པོ་ཟེར་ར་མཁན་པོ་ཟེར་ར་རེད་ཡིན་ན་ར་ཁོ། སྐད་བརྡ་རིག་པ་ར་ཞིབ་འཇུག་བྱས་ཡོད་ནི་རེད། ཨོ། ཨོ་དེ་ད་དེའི་རྒྱུ་མཚན་གི་ད་ད་རུང་ཀྲུང་གོ་གི་ང་ཆོས་ཕྱི་རྒྱལ་སོང་ན་ཀྲུང་གོ་ནས་མི་སྐྱིད་པ་མ་རེད་དྲ་ཕྱི་རྒྱལ་སོང་ཆོག་སྐད་བརྡ་རིག་པ་སྦྱོང་བཏང་ན་ཁུ་ང་ཆོས་ལག་ཁྱེར་དེ་སྤྲད་གི་དེ་དེ་ཐོག་ང་མྱིང་ང་སྐད་བརྡ་རིག་པ་ཟེར་ནི་མ་རེད་དེ་ཨ་ལས། གཏན་ཚིགས་རིག་པ་ཟེར་ནི་རེད།

དེ་དུས་ཡང་གུ་ལོ་མ་ཡིན་ན་ངོ་མ་རྩ་ཤི་ལ་ཡོང་ན་ཡང་གུར་གུ་རེ་སི་ར་མོ་ཡང་ཁོ་གི་དབང་སྒྱུར་མཁན་དབང་བཟུང་མཁན་གྱུར་སོང་ནོ་མ་གཏོགས་དེ་ལྟར་ཡང Rome དེ་ར་ཡང་ཕྱིའི་མུ་མཐུད་དུ་ཕ་ལ་ཐོ་ར་ཡ་ལེ་སི་ཏོ་དེ་ཀྱང་རྒྱུན་མ་ཆད་པར་དུ་མ་བཟུང་བ་ཞིབ་འཇུག་སོང་བ་རེད་དེ་བཞིན་ནི་དེ། དེའི་གཞི་ད་དེ་གཞི་མ་རེད་དེ་དེ Rome ར Greece བར་ན་བྷ་ག་ཤི་ལ་ར་ཤི་ལ་ར་ལོ་མ་གི་བར་ན་དུས་རབས་བཞི་པ་ཕལ་ཆེར་སྔོན་གི་དུས་རབས་བཞི་དེ་དུས་ད་བ་ང་ཆོ་གི་རྒྱ་གར་གི་སྤྱི་ལོ

དུས་རབས་བཞི་པ་སྔོན་གྱི་དུས་རབས་བཞི་པ་དེ་དུས་ཀྱི་བརྡ་སྤྲོད་སྐད་བརྡ་རིག་པ་དེར་བཤད་སྟངས་བཟང་པོ་བྱས་ནས་བྱས་ཞིབ་འཇུག་བཟོ་ཡོད་ནི་རེད་དེ་ནི་ད་རུང་ད་རུང་ནང་ད་རུང་ཕྱི་རྒྱལ་གྱི་མཁས་པ་ཡིན་ན་སྐད་བརྡ་རིག་པ་ཡིན་ན་ཆོག་གི་ང་ཆོ་ཀྲུང་གོའི་མཁས་པ་ཡིན་ན་ཆོག་གི་མང་ཟིག་ད་ལྟའི་དེ་ནང་གི་བརྒྱ་ཆ་ལྔ་དྲུག་ཟིག་ར་ཤེས་ཡོད་ཀྱི་མ་རེད་ཕལ་ཆེར་ཕྱི་རྒྱལ་ཆོས་ར་ཤེས་ཡོད་ཀྱི་མ་རེད་ཕལ་ཆེར་ད་རུང་ཁོས་ཀྱང་མུ་མཐུད་དུ་དེ Panini grammar ཟེར Panini linguistics ཟེར་ཕྱི་ཕྱི་རྒྱལ་ཆོས་ར

Portugal ཀ་བོ་ཐོ་ཡ་ར་ད་ཡིན་གོ་ར་དེ་ཆོ་གཙོ་བོར་བཟུང་དང་ལ་ད་ཙི་གི་ཟི་ཁོ་ཆོ་རྒྱལ་ཁབ་ནུབ་ཕྱོགས་གི་རྒྱལ་ཁབ་དེ་ཚོ་འཛམ་བུ་གླིང་ལ་དབང་སྒྱུར་གི་ནང་གི་ལོ་རྒྱུས་འགོ་ཚུགས་གི་དུས་ཚོད་མོ་ཟེར་ར་དེ་ལ་ཐུག་བཏང་ན་ར་ད་ང་ཆོ་དེང་རབས་གི་སྐད་བརྡ་རིག་པ་དེ་དག་ཤི་ཡར་འཕེལ་རྒྱས་ཡོང་གི་རྒྱུ་མཚན་གལ་ཆེན་པོ་རྒྱུ་མཚན་མང་པོ་ཡོད་ན་ར་ད་རྒྱུ་མཚན་ནང་ཤི་གལ་ཆེ་ཤོས་དེ་རེད་ཟི་ན་དེ་ལོ་རྒྱུས་དེ་ར་འབྲེལ་བ་ན་ར་ད་ཕྱི་རྒྱལ་ཚོ་གི་སྟོབས་ཆེའི་རྒྱལ་ཁབ་ཚོས་འཛམ་བུ་གླིང་གི་མི་རིགས་གཞན་པ་དེ་ཚོ་ལ་དབང་བསྒྱུར་དགོས་རེད་ད་རེད་དེ་ཚོ་དབང་བསྒྱུར་དགོས་སོང་ན་ད་ཁྱོད། ཅི་ཟིག་དགོས་ནི་རེད་ཅི་ཟིག་དགོས་ན་ཁོ་ཅག་གི་རིག་གནས་ཤེས་དགོས་ནི་རེད་ཁོ་ཅག་གི་སྐད་དེ་ཤེས་དགོས་ནི་རེད་ཁོ་ཅག་གི་སྐད་དེ་རིག་གནས་དེ་ཚོ་མ་ཤེས་ན་དབང་བསྒྱུར་མི་ཐུབ་གི་མོད། དེ་རེད་དེ་རེད། དཔེར་ན་ས་འཕྲོག་སོང་ན་ས་འཕྲོག་འདི་དང་དམག་གཏོང་ད་དེ་ཙམ་མ་རེད་ཡིན་ན་ཡང་དམངས་ཁྲོད་གི་མི་དམངས་དེ་ཚོ་ག་སེམས་དེ་ཚུར་ཁུག་ན་དེ་གང་དམག་ཁེར་གི་དེ་ག་བ་ནི་མ་རེད་མོད་གཙོ་བོ་ཁོ་ཅག་གི་རིག་གནས་ཀྱི་སྟེང་ནས་ཁོ་ཅག་གི་སྐད་ཀྱི་ཐོག་ནས་ཁོ་ཅག་ཁ་བརྡ་བཟོ་ན་ད་ཁྱོད་ཚུར་བརྗེ་ཐུབ་གི།

ཞིབ་འཇུག་མང་པོ་བཟོས་ཡོད་ནི་རེད་ད་ཆ་ངས་བཤད་གི་ནི་པཱ་ནེ་ནི་གི་རྒྱ་གར་གི་མཁས་པ་ཆེན་པོ་པཱ་ནེ་ནི་ཨོ་ཀ་དེ་ཆོ་ག་ཡང་གནའ་དང་མ་གི Greece དེ་ནི Rome དེ་ཆོ་ག་ཡང་གནའ་སྔ་མོ་གི་མཁས་པ་དེ་ཚོ་གི་བརྩམས་ཆོས་མང་པོ་ལས་ཡོད་ནི་རེད་ཨ་བྲིས་ཡོད་དེ་ཆོ་ག་གཏན་ནས་ཞིག་ཞིབ་འཇུག་མང་པོ་བཟོས་ཡོད་ནི་རེད་དེའི་བཞིན་ནི་དེའི་བཞིན་ནི་ད་ང་ཆོ་གི་ད་ཤེས་ང་ཆོ་ཤེས་གི་ཐག་ཉེ་ནོ་དེ་ཚོ་ལ་ཐོར་ནི་དེ་དེ་ད་ང་ཆོ་གི

ད་གཙོ་བོ་ཁོས་གི་ཞིབ་འཇུག་གང་ཞིབ་འཇུག་བཟོ་ར་ཟེར་ན་ད་ཁོས་ཚིག་ཡོད་ཀ་ཚིག་ཀ་གཅིག་ཧྲིལ་བོ་གཅིག་ཤོད་ན་ང་ཆོ་མགོ་ནས་ང་མ་རེད་ཡོད་ནོ་ད་ང་ཆོ་སྐད་ཆ་བཤད་ན་སྐད་ཆ་བཤད་མཁན་བྱེད་པ་པོ་བཟོ་གི་མོ་རེད་རེད་རེད་དེ་བས་ཚོང་མ་ཡོད་ནོ་དེ་ནས་ཉན་མཁན་ཡོད་ནོ་སྐད་ཆ་བཤད་པའི་ཡུལ་ཡོད་ནོ་དེ་མོ་དེ

དེ་ཚོ་ཞིབ་ཏུ་འགྲེལ་བཤད་རྒྱག་དགོས་ན་དུ་མ་ཟད་རེད་རེད་རེད་རེད་དེ་ག་ད་ཁྱད་པར་ཞིག་ཁྱབ་ཆེ་ཆུང་གོ་ལ་ག་ནས་ཤི་ཁྱད་པར་ཆེན་པོ། ཨོ་ད་དགེ་རྒན་ཟླ་བ་ལགས་ད་ནི་ཁྱོས་མང་ང་གོང་ནས་མང་བཤད་ད་ད་ནི་ཡིན་གྱི་ན་སྐད་བརྡ་རིག་པ་ཟེར་གོ་ནོ་འདི་ཅིག་སྦྱང་ན་ཕན་ཡོན་འདྲ་ཆི་ཡོད་ནོ་དེ་ཁྱོད་རང་གི་ཅིག་ང་ཚོ་ངོ་སྤྲོད་མཛད་ན་འོ་ཡ། སྐད་བརྡ་རིག་པ་སྦྱང་ན་ཕན་ཆེན་པོ་ཡོང་ནི་རེད་ཕན་ཐོགས་ནི་རེད། ད་གང་གི་ཐད་ནས་ཕན་ཐོགས་ནི་རེད་ཟེར་ན་ད་ཉིད་ཀྱི་ཐོག་ནས་བཤད་ན། ཕྱོགས་གཉིས་ཀ་ནས་བཤད་ན་ཆོག་གི་ཕྱོགས་དང་པོ་ཆི་རེད་ཟེར་ན་ད་སྐད་བརྡ་རིག་པ་ཟིག་ཤེས་སོང་ན་ད། ཁྱོད་གི་སྐད་རིགས་གཞན་པ་ཟིག་སྦྱང་ན་ཕན་ཐོགས་ནི་རེད། རེད་རེད་རེད། ཕན་ཐོགས་ནི་རེད་ད་སྐད་བརྡ་རིག་པ་ཟིག་ན་ཁུ་བྱང་ལོ་ཟེར་མོ། རེད། ད་སྐད་འདི་གི། ཚིག་གི་སྒྲིག་སྟངས། ཐ་སྙད་ཀྱི་ཁུག་གྲུབ་ཚུལ་ལྟ་ཅི་ནས་ཤེས་བྱ་ལ་བྲི། ཐ་སྙད་ཚིག་ལ་སོགས་པ་དེ་ཚོ་ཁུ་སར་སར་འོ་ཟི་ཁུ་གཞོང་ལོ་ཟི་ཡོང་ནི་རེད་ཡ། རེད་རེད་རེད་རེད། དེ་མ་བཟོ་ངན་ཐེངས་བཟོ་འདི་རེད་དེ་ཚོ་ཤེས་ན་ད་བཤད་མི་དགོས་པ་རེད། ད་སྐད་རིགས་གཞན་པ་སྦྱང་ན་ཅི་ཇེ་བདེ་འགྱུར་ནི་མཐོང་ཟེར། རེད་ཇེ་བདེ་འགྱུར་ན་ཇེ་མགྱོགས་འགྱུར་ན་མི་གཞན་པ་སྐད་བརྡ་རིག་པ་མི་ཤེས་མི་ཤེས་པ་ཟིག་ལ་མཚོན་ན། རེད། ཇེ་མགྱོགས་འགྱུར་ཇེ་བདེ་འགྱུར་འདི་ད་ཁོ་ཐག་རེད། དེ་ལྟར་རེད། བཟང་མོ་ཟེར་མ་དེ་ཤི་རྒྱུར་མ་ཟེར་མ་ད་གཉིས་པ་ཅི་རེད་ཟེར་ན།

རེད་མོ། ཡིན་ན་ཡང་སྐད་དེ་གི་དེ་མོ་སླ་མོ་ཟིག་ཡིན་མ་རེད། སླ་མོ་ཟིག་ཡིན་ནི་མ་རེད་ཡང། རེད་རེད། སྐད་དེ་ང་ཚོའི་རིག་གནས། ང་ཚོ་མི་རིགས་འདི་གི། བསམ་བློ་གཏོང་སྟངས། མི་རིགས་འདི་གི་ཐུན་མོང་གི་འདུ་ཤེས། རེད། ལ་ཀ། ད། ང་ཚོ། སྐད་ཆ་བཤད་ན་ཡང་སྐད་ཆ་གི་ཁུག་གི། འདུ་ཤེས་བཟང་ནོར་མོ། རེད་རེད། ཚང་མ་དེ་ཚོ་ཚང་མ། སྐད་ཆ་དེ་ནང་འདུས་ཡོད་ནི་རེད་རེད་རེད་རེད་རེད། ད་སྐད་ཆ་དེ་བོར་སོང་ན་ད་ནང་གི་ཁོས་གི་ཡོ་ག་ནང་གི་རིག་གནས་བསམ་བློ་འདུ་ཤེས་ཚང་མ་མེད་པ་རང་རེད་སོང་ནི་རེད་རེད་རེད། དེའི་རྐྱེན་གྱིས་ད་ང་ཚོ་རྒྱུན་ལྡན་ང་ཚོ་སྐད་ཆ་སྲུང་སྐྱོབ་དགོས་སྲུང་སྐྱོབ་དགོས་ཟེར་ན་ད་འདི་ལ་ཐུག་ད་ནི་རེད། དེ་རེད་དེ་རེད། ཨོ་ཡ་དགེ་རྒན་ཟླ་བ་ལགས་ད་འདི་ཁྱོས་གོང་ནས་ཡིན་གྱི་ན་སྐད་བརྡ་རིག་པ་གི་ཕྱོགས་གི་ཡིན་གྱི་ན་ད་ཤེས་བྱ་མང་ང་ཟིག་ཁྱོས་ངོ་སྤྲོད་ལས་དེ་རིང་ཡིན་གྱི་ན་འདི་ནས། ཐོབ་བྱ་མང་ཟིག་ཡོད་ད། དེ་ནས་ཡིན་གྱི་ན་གལ་ཏེ། ང་ཚོའི་འདི་སྐད་བརྡ་རིག་པ་གི་ཕྱོགས་ལ་སྤྲོ་བ་ཡོད་ནི་ཟིག་ཡིན་ན། ཁྱོད། ང་ཚོ་ཅིག་དཔེ་ཆ་གང་གང་ཟིག། ཅིག། ལྟ་དགོས་ནོ་ངེས་པར་དུ་ཅིག། གཙོ་བོ་ཡིན་ནོ་གི། དཔེ་ཆ་དེ་ཚོ། འགའ་རེ་ངོ་སྤྲོད་ཡེད་ན། ཡ་ཡ་ཁྱོད་འདི། རེད་མོ་ད་ཅི་ངས་དཔེ། སྐད་བརྡ་རིག་པ་གི་ལོ་རྒྱུས་བཤད་དེ་ང་ཕ་དེ་མོ་ཟིག་བཤད་བྱུང་བ་ན་ད་ལོ་རྒྱུས་ཐོག་ནས་ད་སྐབས་ཆེན་ནང་གི་ཚགས་ཤོད་མི་སྣ་ངས་ལ་ལ་ཆ་རེ་བཤད་ཆོག་ག་དེ་རེད་དེ་རེད་དེ་ན་ཁྱོད་དཔེ་ཆ་ཚང་ན་དེ་ཚོ་གི་མྱིང་དེ་ཚོ་དེ་རེད་སོང་ན་ད་ཡང་ཐབས་ཤེས་ཟེར་རེད་རེད་དེ་ན་ན་ན་དང་མ Greece ནས Rome ད Greece ནི Plato རུང་རེད Plato ནི་གི་སློབ་མ་དེ་ནས་ཁོ་ཚོ་ཁོ་ཚོ་གི་མྱིང་དེ་རེད་སོང་ན་ཁོ་ཚོ་གི་བརྩམས་ཆོས་མང་ན་ཡིན་ན་ར་དེ་ཁྱོད་དེ་མོ་ཟིག་བསྡད་རྒྱུ་མ་རེད།

ཡིན་ན་ར་དང་གི་སྐད་བརྡ་རིག་པ་ར་ད་ཅི་ནས་བཤད་བཟོ་ན་ཡང་ཁུ་མེད་དུ་མི་རུང་བའི་རྨང་གཞི་གི་ནང་སི་ཡང་ན་ཤེས་བྱའི་བ་ག་ངས་བཞི་ལྔ་ཟིག་བཤད་བཟོ་ན་སྒྲ་ལ་བཏང་ནས་སྒྲ་གི་སྟེང་ནས་དེ་ནས་ཐ་སྙད་གི་སྟེང་ནས་སྒྲ་གི་སྟེང་ནས་ཤིན་རྗེ་ཡོད་ནོ་ད་ད phonology ཟེར་རྒྱུ་མང་གི་དེ་ལྟར་ཡང་ཁུ་རུ་ཡང་རེ་རེ་རེ་ནང་དུ་ཡང་ཆེས་གལ་ཆེ་ནི་དཔེ་ཆ་མང་ནི་རེད་ཡ་དེ་རི་ན་དེ་མང་མང་ཡོད་ནི་ད་ང་འདི་ར་དཔེ་བཟོས་ཀྱང་ན་ད་ནི